ཨ་ཁི་སང་ཁི་རྫོང་ཨ་ཁི་ས་ཁི་རོ་ཨར་པན་རི་ཐ་ཁི་ཁི་ཤི་རྒྱབ་ལ་ཀི་ཨ་ལི་ཏྲ་ཐ་ཁི་ཧེ་ཏི་རྫུ་ས་ལི་སོ་ཏི་ཆོ་བ་པ་ཁི་སང་ཁི་འཇི་བ་ཏི་མཆུ་ཛི་ཡུ་ཛི་ཨན་ལི་སི་པ་ཁན་ཁི་ཆབ་སྲིད་ཚོགས་པ་པ་ཁི་སང་ཁི་ཏེ་རེ་ཨི་ཨིན་སབ་ཡོ་ན་པི་ཏི་ཨའི་ཏུང་ཚོགས་པ་ཨ་ཁ་ཟེ་ཁི་རྒྱ་ཤོ་བ་ཟེ་ཁི་ལོ་ལི

པ་ཀི་སང་གི་ཏེ་རེག་ཨི་འཛབ་ཚོགས་པའི་ཚོགས་པ་དག་གི་རྒྱ་ཤོག་བཟོ་ས་ཡིན་མི་ཚེ་ལ་རྒྱ་གར་རོགས་རྒྱུ་ཡིན་བ་དེ་ར་ཐབ་མེད་བ་བཟོ་བ་རེ་ཤོག་ལ་དྲི་ཆུ་འཛིན་མ་དང་ཐབས་ཤེས་འདྲ་མིན་བསྟན་བ་དམག་གི་རྒྱ་ཤོག་བཟོ་ས་ཚོགས་པ་ཁག་དང་ཁ་ཆེ་གནའ་དེང་ན་བ་ཕོ་ཁག་གི་ཡིན་མི་ཚེ་ལ་རྒྱ་གར་རོགས་བ་བཟི་ཡི་ཡོད་བ་གཞུང་ལ་སྐྱེན་ཆོག་བཟོ་བཞིན་ཡོད་རེད་རྫོང་སྔགས་ཀི་ས་གནས་ཤེས་ཁྱབ་ལྕགས་ཐག་གི་ནང་ངོ་ལེན་བཟོ་དུས།